གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། གསན་མཁན་རྣམ་པ་ཡོངས་ལ་དགུང་ཁམས་བཟང། གཟའ་འཁོར་དེའི་ལེ་ཚན་ནང་གཞི་རྩའི་དངུལ་ཁང་ལས་དོན་གྱི་འགྲོ་ལུགས་སྐོར་འགྲེལ་བརྗོད་ཞུ་ཡི་ཡིན། ཨོ་སི་ཁྲི་ལི་ཡའི་གཞིས་སྤོ་བ་གསར་པ་རྣམས་ལ་དེར་དངུལ་ཁང་དང་བུན་བྱང་བེད་སྤྱོད་བྱེད་ཚུལ་ཡར་ཐོན་ཅན་དག་ཤེས་པར་དུས་ཡུན་གང་འཚམ་འགོར་གྱི་ཡོད་པ་ཡིན། རོ་བར་ཊ་ལགས་ནི་ཨ་ཕི་རི་ཀའི་རྒྱལ་ཁབ་ཛམ་བྷི་ཡ་ནས་ཨོས་ཏྲེ་ལི་ཡར་བསླེབས་ཡོད་པ་དང། ཁོང་གི་ལུང་པར་ཟས་དང་མོ་ཊའི་སྣུམ་སོགས་ཉིན་རེའི་འགྲོ་གྲོན་ཡོངས་རྫོགས་ཆེད་དངུལ་སྨར་བེད་སྤྱོད་བྱེད་སྲོལ་ཡོད་པར་བརྟེན། ཁོ་རང་ཐོག་མར་ཨོས་ཏྲེ་ལི་ཡར་འབྱོར་སྐབས་དངུལ་སྨར་སྤྲོད་ལེན་མེད་པའི་ཐོག་ཅ་ལག་ཉོ་སྲོལ་མཐོང་སྐབས་ཧང་སངས་པ་བྱུང་སོང་ཞེས་ཁོང་གིས་གསུངས་དོན། I didn't know you cannot be paid ང་རང་ལས་ཀ་བྱེད་སྐབས་གླ་ཕོགས་དེ་ཐད་ཀར་དངུལ་ཁང་བརྒྱུད་སྤྲད་ཀྱི་ཡོད་པས་མི་ཚང་མར་དངུལ་ཁང་གི་རྩིས་ཁྲ་ངེས་པར་དུ་དགོས་མཁོ་ཡོད་པ་ཤེས་ཀྱི་མེད་ངའི་བསམ་པར་ལས་ཀའི་གླ་དངུལ་སྨར་སྤྲད་ཀྱི་རེད་བསམ་བྱུང། དེ་ཡང་གཞིས་སྤོ་བ་མང་དག་ཅིག་ལ་རང་ཉིད་ཀྱི་ལུང་པའི་ནང་དངུལ་ཁང་ཚད་ལྡན་མེད་པར་བརྟེན་རང་བཞིན་གྱིས་དངུལ་ཁང་ལ་ཡིད་ཆེས་བློས་འགེལ་བྱེད་ཐུབ་ཀྱི་མེད་པ་ཡིན་འདུག། Liverpool Migrant Resource Centre། སྟེ་ལི་ཝར་པུལ་གཞིས་སྤོ་བ་རོགས་སྐྱོར་ལས་ཁུངས་ཀྱི་ལས་བྱེད་པ་ཨོ་ལི་བྷི་ཡ་ངུའེ་ལགས་ཀྱིས། གཞིས་སྤོ་བ་རྣམས་ལ་རང་ཉིད་ཀྱི་ལུང་པའི་ནང་དངུལ་ཁང་དང་འབྲེལ་བ་བཟང་པོ་མེད་པའི་ཉམས་མྱོང་སྡུག་པོ་མང་པོ་བསགས་པར་བརྟེན་མུ་མཐུད་དངུལ་ཁང་ལ་བརྟེན་སྡོད་བྱེད་ཀྱི་མེད་ཅེས་ཁོང་མོས་གསུངས་དོན། ང་ཚོའི་དོ་སྣང་བྱུང་བ་ལྟར་ན་གཞིས་སྤོ་བ་མང་དག་ཅིག་གིས་སྡེབ་ལ་དངུལ་འབོར་ཆེན་པོ་ཞིག་བཏོན་ནས་དངུལ་སྨར་དེ་རིམ་བཞིན་བེད་སྤྱོད་བྱེད་ཀྱི་འདུག་ཡང་ཨོ་སི་ཀྲི་ལི་ཡའི་དངུལ་ཁང་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན Diane Tate ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་ཡག་པོ་ཞིག་སྐྱེལ་ཐབས་སུ་མི་རེ་ངོ་རེ་ལ་དངུལ་ཁང་གི་རྩིས་ཁྲ་དགོས་ངེས་ཡོད་པ་མ་ཟད།

ཡང Diane Tate ལགས་ཀྱིས་ཨོསི་ཀྲི་ལི་ཡའི་དངུལ་ཁང་རྣམས་ཀྱི་ལས་ཀ་གནང་སྟངས་ནི་རྒྱལ་སྤྱིའི་ནང་ཚད་ལྡན་ཞིག་ཏུ་བརྩི་གི་ཡོད་པས་དངུལ་ཁང་རྣམས་ཡར་ཐོན་ཅན་དང་ཁུངས་དག་པ་ཡོད་ཅེས་ཁོང་མོས་གསུངས་དོན།
ང་ཚོས་ཤེས་གསལ་ལྟར་ན་ཕྱི་རྒྱལ་གྱི་དངུལ་ཁང་འགའ་ཤས་རྙོག་དྲ་ལྷག་ནས་གཞུང་གིས་ཐེ་ཇུས་བྱེད་དགོས་པ་དང་ཡང་དངུལ་ཁང་འགའ་ཤས་མ་རྩ་བརྡིབས་ནས་སྒོ་རྒྱག་དགོས་པ་བྱུང་ཡོད་འདུག་འོན་ཀྱང་ཨོསི་ཀྲི་ལི་ཡའི་དངུལ་ཁང་ཁག་ནང

དངུལ་ཁང་གི་ཡིག་ཆ་དང་ཐོ་འགོད་ཆ་ཚང་ནང་ཡིན་གཅིག་རང་ཉིད་ཀྱི་མིང་བཀོད་དགོས་པ་ཡིན། དེ་ནི་ཆེད་མངགས་མ་འོངས་པར་ཁྱེད་རང་མགོ་སྐོར་བསླུ་ཁྲིད་དང་གཞན་གྱི་ངན་བྱུས་འོག་མི་ཚུད་པའི་ཕྱིར་སྔོན་འགོག་ཡིན། སྤྱིར་ཁྱེད་ཀྱི་ལག་ཐོགས་ཁ་པར་དང་དྲ་ལམ་བརྒྱུད་དངུལ་ཁང་གི་རྩིས་ཁྲ་བཟོ་ཐུབ་ཀྱང་རང་ཉིད་དངོས་སུ་དངུལ་ཁང་ལ་བཅར་བ་ཡིན་ན་དངུལ་ཁང་གི་ལས་བྱེད་པས་ཁྱེད་ལ་ཐད་ཀར་རོགས་སྐྱོར་གནང་ཐུབ་ངེས་རེད།

དངུལ་ཁང་ཚང་མས་མི་འགའ་ཤས་ལ་རིན་མེད་དུ་དངུལ་ཁང་རྩིས་ཁྲ་བཟོས་ཡོད། དཔེར་ན། རྒན་གསོ་ཞུས་ཚར་མཁན་རྣམས་དང། གཞུང་གི་སྐྱོབ་གསོ་ལ་བརྟེན་མཁན་རྣམས་ལ་རིན་མེད་ཡིན་པས་ཁྱེད་ཀྱིས་འབྲེལ་ཡོད་དངུལ་ཁང་ལ་བཀའ་འདྲི་གནང་ན་རང་ཉིད་ལ་ཁེ་ཕན་ཡོད།

དངུལ་ཁང་རྩིས་ཁྲའི་ངོ་རྟགས་ཨང་གྲངས་སོགས་མི་གཞན་སུ་ལ་ཡང་ཤོད་མི་ཉན་ཞེས་ཁོང་མོས་གསུངས་དོན། ལྷག
པར་དུ་ཤེས་སྟོབས་ཀྱི་ནུས་པ་ཉམས་པའི་མི་ཚོ་རང་ཉིད་ཀྱི་གསང་བའི་ཨང་གྲངས་གཞན་གྱིས་ཤེས་པའི་ཉེན་ཁ་ཆེན་པོ་ཡོད། འོན་ཀྱང་ཁོང་ཚོར་ལྟ་སྐྱོང་གནང་མཁན་ཚོས་ངེས་པར་དུ་དྲང་བདེན་ངང་ལས་ཀ་བྱས་ནས་མི་དེ་དག་གི་ཤེས་སྟོབས་ནུས་པ་ཉམས་རྒུད་ཕྱིན་ཡོད་ཀྱང་ཁོང་ཚོའི་དཔལ་འབྱོར་དང་འབྲེལ་བའི་གནད་དོན་ཐོག་ཐེ་བྱུས་བྱེད་མི་རུང། ཡང་དེ་བཞིན Olivia Ngui ལགས་ཀྱིས་གཞིས་སྤོ་བ་མང་དག་ཅིག་གིས Credit Card སྟེ་བུན་བྱང་བེད་སྤྱོད་གནང་སྟངས་སྐོར་ཤེས་རྟོགས་ལེགས་པོ་མེད་པར་བརྟེན་དོན་མེད་བུ་ལོན་ནང་བསྡིགས་པའི་དཀའ་ངལ་ཡོད་པས། ཁོང་མོས་དངུལ་ཁང་ཚོར་བུན་བྱང་བེད་སྤྱོད་གནང་སྟངས་དང་དེའི་འགྲོ་ལུགས་སོགས་གཞིས་སྤོ་བ་ཚོར་གོ་རྟོགས་སྤེལ་བར་སྐུལ་འདེད་གནང་བཞིན་ཡོད་འདུག། ཁོང་མོས་མུ་མཐུད་གསུངས་དོན། I think the terms and conditions are sometimes unclear, some ངས་བྱས་ན་གཞིས་སྤོ་བ་མང་པོ་ཞིག་ལ་དངུལ་ཁང་གི་གནས་སྟངས་དང་ཆ་རྐྱེན་གྱི་གནས་ཚུལ་ནང་བཀོད་པའི་ནང་དོན་ལེགས་པོ་གོ་རྟོགས་ཐུབ་ཀྱི་མི་འདུག་དེར་བརྟེན་ཁོང་ཚོས་བུན་བྱང་ལེན་ནས་བུ་ལོན་ཟླ་རེར་དུས་ཐོག་ཏུ་སྤྲད་མ་ཐུབ་ན་མཇུག་འབྲས་གང་ཡོད་མིན་ཀྱང་ཤེས་ཀྱི་མེད་པ་ཡོང་གི་འདུག་བྱས་ཙང་གཞིས་སྤོ་བ་དེ་དག་ལ་ཐོག་མར་བུ་ལོན་ནང་མི་ཚུད་པའི་ཆེད་ལམ་སྟོན་དང་སློབ་གསོ་བཟང་པོ་དགོས་ཀྱི་འདུག། དེ་ཡང་ཨ་ཕི་རི་ཀའི་རྒྱལ་ཁབ་ཛམ་བི་ཡ་ནས་ཡིན་པའི་རོ་སྦོད་ལགས་ཁོང་ད་ཆ་ལས་ཀ་བྱེད་བཞིན་ཡོད་པས་གླ་ཕོགས་དུས་ཐོག་ཏུ་ཁོ་བོའི་དངུལ་ཁང་ལ་ཡོང་གི་ཡོད་འདུག་མ་ཟད་ཁོང་གིས་དངུལ་ཁང་བརྒྱུད་རང་ཉིད་ཀྱི་ལུང་པར་ཡོད་པའི་ནང་མི་སྤུན་མཆེད་ཀྱི་ཉིན་རེའི་འཚོ་བའི་ཆེད་དངུལ་བཏང་ཐུབ་པ་ཡང་བྱུང་ཡོད་འདུག་ཁོང་གིས་གསུངས་དོན། ངའི་བསམ་པར་ཨོ་སི་ཀྲི་ལི་ཡའི་ནང་དངུལ་ཁང་གི་ལས་ཕྱོགས་དང་འགྲོ་ལུགས་ཧ་ཅང་ཡག་པོ་འདུག། ལྷན་རྒྱས་ཀྱིས་ཨེས་པི་ཨེས་བོད་སྐད་ལ་གསན་བར་བཀའ་དྲིན་ཆེ།
ཨོ་སི་ཀྲི་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་གྱི་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད།